དེ་འབྲེལ་གྱི་བསམ་འཆར་བཏོན་ཡོད་པ་རྣམས་ལག་བསྟར་གནང་དགོས་ཞེས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས། རྒྱ་ནག་གཞུང་གིས་པེ་ཅིང་ནང་བསྟན་སློབ་གླིང་གི་སློབ་ཁྲིད་ནང་དོན་ཁག། རྒྱ་ནག་གི་ཆབ་སྲིད་ཀྱི་སློབ་གསོའི་སྐོར་ཤུགས་ཆེ་རུ་བཏང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་ཤར་རྩེ་མཁན་ཟུར་བྱང་ཆུབ་ཆོས་ལྡན་རིན་པོ་ཆེས། རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེའི་ལས་ཁུར་ཞུས་པའི་རྗེས་ཕྱི་ཟླ་དང་པོའི་ཚེས་ཉེར་གསུམ་ཉིན་ཤྲི་ལངྐའི་ནང་ལ་ཕྱོགས་ཕེབས་ཐོག་མ་དེ་གནང་པའི་སྐབས། ཡུལ་དེའི་ཡུལ་མི་ཚོས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཆིབས་བསྒྱུར་ལ་འདོད་སྨོན་ཆེན་པོ་གནང་བཞིན་ཡོད་པའི་འགྲེལ་བརྗོད་གནང་ཡོད་པའི་སྐོར་བཀའ་འདྲི་ཞུས་པ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་གནད་དོན་གླེང་མོལ་གྱི་ལེ་ཚན་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་སྙན་སྒྲོན་མ་ཞུས་གོང་ཐོག་མར། ཨོསྟྲ་ལི་ཡའི་དབུས་གཞུང་གིས་བོད་ཀྱི་རང་དབང་དང་འགྲོ་བ་མིའི་ཐོབ་ཐང་གི་ཐད་ཐུགས་འཚབ་ཡོད་པའི་འགྲེལ་བརྗོད་དང་སྦྲགས། རྒྱ་ནག་གཞུང་གིས་རྒྱལ་ཚོགས་ཀྱི་དུས་བཀག་བསྐྱར་ཞིབ་ཀྱི་ཐོག་ཚོགས་མི་རྒྱལ་ཁབ་ཁག་གིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཀྱི་ཐད་གླེང་སློང་གིས་དེ་འབྲེལ་གྱི་བསམ་འཆར་བཏོན་ཡོད་པ་རྣམས་ལག་བསྟར་གནང་དགོས་ཞེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ཡོད་པའི་སྐོར་ལ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་ཞུས་གནང་གི་རེད།
འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཨོ་སི་ཀྲེ་ལི་ཡའི་ཕྱི་སྲིད་དང་ཚོང་དོན་ལས་དོན་ལྷན་ཁང་གི་མགྲིན་ཚབ་པས་ཡིག་ཐོག་ལན་འདེབས་ཤིག་གནང་བའི་ནང་ཨོ་སི་ཀྲེ་ལི་ཡའི་གཞུང་ནས་བོད་ནང་ཉམས་དམས་སུ་འགྲོ་བཞིན་པའི་རང་དབང་དང་འགྲོ་བ་མིའི་ཐོབ་ཐང་ཐད་ཐུགས་འཚབ་འགྲེལ་བརྗོད་དང་སྦྲགས་ཉེ་ཆར་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱིས་རྒྱ་ནག་ཐོག་དུས་བཀག་བསྐྱར་ཞིབ་ཐེངས་བཞི་པ་གནང་བའི་སྐབས་ཨོ་སི་ཀྲེ་ལི་ཡས་རྒྱ་ནག་གཞུང་གིས་རྒྱ་ནག་སྤྱི་དང་ལྷག་པར་དུ་བོད་ནང་གི་འགྲོ་བ་མིའི་ཐོབ་ཐང་ལ་རྡོག་རོལ་བཏང་གི་ཡོད་པའི་ཐད་རྒྱབ་གཉེར་གསལ་སྟོན་བྱས་ཡོད་པ་ལན་འདེབས་གསལ་བཤད་གནང་སོང། ཡིག་ཐོག་གསལ་བཤད་གནང་བའི་ནང་ད་དུང་རྒྱ་ནག་གིས་དུས་བཀག་བསྐྱར་ཞིབ་ཐོག་ཚོགས་མི་རྒྱལ་ཁབ་ཁག་གིས་ཆེད་འདོན་གནང་བའི་རྒྱབ་གཉེར་དགོངས་འཆར་རྣམས་རྒྱ་ནག་ནས་ངོས་ལེན་དང་དེ་ལྟར་དངོས་སུ་ལག་བསྟར་གནང་དགོས་པ་མ་ཟད། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་བཀའ་ཁྱབ་བརྩི་སྲུང་ཞུ་སླད་ཨོ་སི་ཀྲེ་ལི་ཡས་རྒྱ་ནག་དང་དེ་བཞིན་རྒྱལ་ཁབ་གཞན་ཐུན་མོང་མཉམ་ལས་ཀྱིས་རྒྱ་ནག་ལ་མུ་མཐུད་སྐུལ་མ་གཏོང་གི་ཡིན་ཅེས་འཁོད་འདུག། གཞི་རྩའི་བོད་ནང་དངོས་ཡོད་གནས་སྟངས་དཔྱད་ཞིབ་ཆེད་རྒྱ་ནག་གཞུང་གིས་དུས་རྒྱུན་ནས་མཉམ་འབྲེལ་རྒྱལ་ཚོགས་ཀྱི་སྒྲིག་འཛུགས་ཚོར་མཉམ་འབྲེལ་གྱི་མཐུན་འགྱུར་སྦྱོར་གྱི་མེད་པ་དེ་ནི་བོད་ནང་གི་གནས་སྟངས་ཤེས་རྟོགས་ཡོང་རྒྱུའི་ཐོག་ལ་འགྲོ་བ་མིའི་ཐོབ་ཐང་རྩོད་ལེན་པ་དང་ཕྱི་རྒྱལ་ཉམས་ཞིབ་པ་ཚོར་དཀའ་ངལ་ཆེ་ཤོས་ཤིག་ཏུ་གྱུར་ཡོད་སྟབས། Australia ལ་སོགས་པའི་ཚོགས་མི་རྒྱལ་ཁབ་ཁག་ཅིག་གིས་གནད་དོན་འདི་ཐེངས་འདིའི་རྒྱ་ནག་གི་དུས་བཀག་བསྐྱར་ཞིབ་ཐེངས་བཞི་པའི་ཐོག་གླེང་སློང་ཤུགས་ཆེ་གནང་ཡོད་པ་རེད།

ད་ལྟ་གོང་དུ་གསན་པའི་སྒྲ་འདི་ནི་ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གསུམ་ཉིན་རྒྱ་ནག་ཐོག་རྒྱལ་ཚོགས་ཀྱི་དུས་བཀག་བསྐྱར་ཞིབ་གནང་སྐབས་ཚོགས་མི་རྒྱལ་ཁབ་ཨོ་སི་ཀྲི་ལི་ཡའི་རྒྱལ་ཚོགས་ཀྱི་སྐུ་ཚབ་ནས་རྒྱ་ནག་གཞུང་གིས་བོད་མི་དང་ཤིན་ཅང་ཡུ་གུར་མི་རིགས་ཐོག་དྲག་གནོན་དང་མི་རིགས་དབྱེ་འབྱེད་བྱེད་རྒྱུ་མཚམས་འཇོག་དགོས་པ་དང། གང་བྱུང་འཛིན་བཟུང་གིས་བཙོན་འཇུག་བྱོས་པ་རྣམས་གློད་གྲོལ་དགོས་པ། བོད་མིའི་ངོ་བོ་རིག་གཞུང་དང་སྐད་ཡིག་བཅས་པ་རྩ་མེད་བཟོ་རྒྱུའི་ལས་གཞི་མང་དག་རྣམས་མཚམས་འཇོག་དགོས་པ་སོགས་ཀྱི་རྒྱབ་གཉེར་གནང་བ་དེ་ཡིན་པ་རེད། ད་རེས་རྒྱལ་ཚོགས་ཀྱི་ཚོགས་མིའི་རྒྱལ་ཁབ་ཉི་ཤུ་ཡིས་བོད་ཀྱི་སྐོར་ལ་ཐད་ཀར་རྒྱབ་གཉེར་གནང་བ་དང། ལྷག་པར་བོད་ནང་དུ་བཅའ་སྡོད་སློབ་གྲྭ་བཙན་དབང་སྒོ་ནས་བཙུགས་ཡོད་པ་རྣམས་རྩ་མེད་བཟོ་དགོས་པ་ནན་བརྗོད་བྱས་པ། ཉི་ཧོང་དང་ལི་ཐུ་ཝེ་ནི་ཡ་བཅས་སྔར་མེད་པའི་བོད་སྐོར་ལ་རྒྱབ་གཉེར་བྱེད་མཁན་གསར་དུ་བྱུང་བ་ནི་འཕེལ་རིམ་གསར་པ་ཞིག་ཡིན་པ་གནད་དོན་དབྱེ་ཞིབ་པ་ཚོས་འགྲེལ་བརྗོད་གནང་བཞིན་འདུག། གནས་ཚུལ་དེའི་ཕྱོགས་སྒྲིག་གི་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན།
རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། རྒྱ་ནག་གཞུང་གིས་པེ་ཅིང་ནང་བསྟན་སློབ་གླིང་གི་སློབ་ཁྲིད་ནང་དོན་ཁག་རྒྱ་ནག་གི་ཆབ་སྲིད་ཀྱི་སློབ་གསོའི་སྐོར་ཤུགས་ཆེ་རུ་བཏང་ཡོད་འདུག་ཞིབ་གསལ་བཞུགས་སྒར་དྷ་རམ་ས་ལ་ནས་འདི་གའི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང།
ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་དང་པོའི་ཚེས་སུམ་ཅུ་སོ་གཅིག་ཉིན་རྒྱ་ནག་གཞུང་གིས་པེ་ཅིང་དུ་ཡོད་པའི་བོད་བརྒྱུད་མཐོ་རིམ་ནང་བསྟན་སློབ་གླིང་དུ་སློབ་མ་བསྡུ་བའི་བརྡ་ཁྱབ་ཅིག་སྤེལ་ཡོད་པ་དང་བརྡ་ཁྱབ་ཀྱི་ཆ་རྐྱེན་གཙོ་བོ་ཁག་ནི་ཏང་གི་འགོ་ཁྲིད་ལ་བརྩི་བཀུར་དང་སྤྱི་ཚོགས་རིང་ལུགས་ཀྱི་ལམ་ལུགས་ལ་དགའ་ཞེན་མེས་རྒྱལ་གོང་བུ་གཅིག་གྱུར་དང་མི་རིགས་མཐུན་སྒྲིལ་ལ་སྲུང་སྐྱོང། མི་རིགས་ཁ་བྲལ་ལ་ངོ་རྒོལ་བཅས་ཡིན་སྐོར་བཀོད་ཡོད་པ་དང་བོད་ནང་གི་འབྲེལ་ཡོད་བོད་མི་ཞིག་ནས་དེ་སྔ་ནས་རྒྱ་ནག་གཞུང་འབྲེལ་གྱི་ཆབ་སྲིད་སློབ་གསོའི་སློབ་ཚན་ཡོད་ན་ཡང་ད་ལྟའི་ཆར་རྒྱ་ནག་གི་འགོ་ཁྲིད་ཞི་ཅིན་ཕིན་གྱི་བསམ་བློ་ཟེར་བ་སོགས་ཁ་སྣོན་བྱས་ཏེ་རྒྱ་ནག་དམར་ཤོག་ཚོགས་པའི་ཆབ་སྲིད་སློབ་གསོའི་སྐོར་ཤུགས་ཆེ་རུ་བཏང་ཡོད་པ་འགྲེལ་བརྗོད་གནང་གི་འདུག་རྒྱ་ནག་གཞུང་འབྲེལ་གྱིས་བཏང་བའི་སློབ་མ་བསྡུ་བའི་བརྡ་ཐོའི་ནང་སློབ་གླིང་དེའི་སློབ་གཉེར་བ་ནི་ཆབ་སྲིད་ཐད་བློས་འཁེལ་ཆོག་པ་དང་རྒྱལ་གཅེས་ཆོས་གཅེས་ཀྱི་བྱང་ཚད་མཐོ་བ་དང་སྒྲིག་བཀུར་ཁྲིམས་སྲུང། འགག་རྩའི་དུས་སུ་ནུས་པ་ཐོན་ཐུབ་མཁན་ཞིག་ཡིན་པ་སོགས་བརྗོད་ཡོད་པ་མ་ཟད་སྤེན་དུ་གནས་སྡོད་བོད་གནས་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ནས་པེ་ཅིན་ནང་བསྟན་སློབ་གླིང་དེ་བཞིན་པཎ་ཆེན་སྐུ་ཕྲེང་བཅུ་པ་མཆོག་གིས་དགོངས་པ་རྒྱ་ཆེན་པོ་བཞེས་ཏེ་འགོ་ཚུགས་པ་ཞིག་ཡིན་ན་ཡང་དེང་སྐབས་རྒྱ་ནག་གཞུང་གིས་དམར་ཤོག་ཚོགས་པའི་ཆབ་སྲིད་ཀྱི་ཆེད་དུ་བེད་སྤྱོད་བཏང་བཞིན་ཡོད་པས་ཐེངས་འདིར་བརྡ་ཁྱབ་ནང་དམར་ཤོག་ཚོགས་པའི་ཆབ་སྲིད་ཀྱི་དགོས་མཁོ་དང་འཚམས་པ་རྐྱང་བཤད་བཞིན་པ་དེས་རྒྱ་ནག་གཞུང་གིས་བོད་དང་འབྲེལ་བའི་སློབ་གླིང་དེ་དག་བོད་ཀྱི་རིག་གཞུང་ཆེད་མ་ཡིན་པར་ཁོ་རང་ཚོས་བེད་སྤྱོད་ཀྱི་མི་སྣ་གསོ་སྐྱོང་བྱེད་བཞིན་པའི་བརྡ་ལན་གསལ་པོ་ཞིག་ཡིན་པར་འགྲེལ་བརྗོད་གནང་བྱུང། ཆོས་ལུགས་ཀྱི་སློབ་གླིང་གཅིག་ལ་གི་སློབ་མ་དེ་དེའི་སྒང་ལ་འདི་འདྲ་ཆ་རྐྱེན་འདོན་ཡག་དེ། ད་རྒྱ་ནག་དམར་ཤོག་གཞུང་གི་བརྡ་ལན་འདྲ་བོ་ང་ཚོ་ག་རེ་ཁྲིད་དགོས་བ་རེད་ཟེར་ན་རྒྱ་ནག་དམར་ཤོག་གཞུང་གིས་བོད་ཀྱི་ཆེད་དུ་ཡང་ན་བོད་ཀྱི་རིག་གཞུང་གི་ཆེད་དུ་བོད་ཀྱི་ཆོས་ལུགས་ཀྱི་ཆེད་དུ་ད་སློབ་གླིང་འདིའི་ནང་ལོགས་ལ་ནི་སློབ་མ་བསྡུ་གི་ཡོད་ཡ་དང་དེ་འདྲ་མིན་པ་དེ་ད་ལན་གསལ་བོ་ཅིག་བྲིས་ཡོད་རེད། ཡང་རྒྱ་ནག་གཞུང་འབྲེལ་གྱི་བརྡ་ཁྱབ་ནང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཁྱོན་སློབ་མ་སུམ་ཅུ་སོ་དགུ་བསྡུ་རྒྱུ་ཡིན་པ་ལས་བོད་ཀྱི་ཆོས་བརྒྱུད་ཁག་ལས་དགེ་ལུགས་པའི་སློབ་མ་བཅོ་གསུམ་དང་བཀའ་བརྒྱུད་པ་བཅོ་གསུམ་རྙིང་མ་བཅོ་གསུམ་བཅས་ཡིན་པ་ལས་བོད་རང་སྐྱོང་ལྗོངས་ནང་སློབ་མ་བཅུ་གཉིས་དང་ཟི་ཁྲོན་ཞིང་ཆེན་དུ་དགུ་ཡུན་ནན་ཞིང་ཆེན་དུ་སློབ་མ་གསུམ་ཀན་སུའུ་ཞིང་ཆེན་དུ་སློབ་མ་གསུམ་མཚོ་སྔོན་ཞིང་ཆེན་དུ་བཅུ་གཉིས་བཅས་བསྡུ་རྒྱུ་ཡིན་པ་བཀོད་འདུག་ཡིག་རྒྱུགས་ལེན་པའི་ནང་དོན་སྐོར་ལ་ནང་དོན་རིག་པ་དང།

སྤྱིར་རྒྱ་ནག་གཞུང་ངོས་ནས་ལས་ཀ་འཚོལ་སྐབས་བོད་མི་ཚོར་ཆེད་དམིགས་ཀྱིས་ཁ་བྲལ་བར་འཐབ་རྩོད་དང་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ངོ་རྒོལ་དགོས་པའི་བརྡ་ཁྱབ་གཏོང་བཞིན་ཡོད་པ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཟི་ཁྲོན་བོད་བརྒྱུད་ནང་བསྟན་སློབ་གླིང་དུ་འཛུལ་ཞུགས་བྱས་པར་གོང་ས་མཆོག་ལ་ངོ་རྒོལ་དགོས་སྐོར་དེ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་དྲུག་པའི་ནང་བོད་རང་སྐྱོང་ལྗོངས་ལྷོ་ཁ་གྲོང་ཁྱེར་དང་ཆབ་མདོ་གྲོང་ཁྱེར་གོ་འཇོ་རྫོང་གཉིས་ནས་ལས་ཞུགས་བརྡ་ཐོ་བཏང་བའི་ནང ྋགོང་ས་མཆོག་ལ་སྐྱོན་བརྗོད་དང་མེས་རྒྱལ་གཅིག་གྱུར་ལ་སྲུང་སྐྱོང་དགོས་པའི་ཆ་རྐྱེན་བཏོན་ཡོད་པ་སོགས་བྱས་ཡོད་པ་རེད་ལ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་བོད་ཀྱི་ལོ་གསར་ཉེ་བ་དང་བསྟུན་བོད་ཀྱི་དགོན་སྡེ་ཁག་གི་གྲྭ་བཙུན་ཚོ་འཚམས་འདྲི་དང ྋགོང་ས་མཆོག་དང་ཁ་བྲལ་ལ་འཐབ་རྩོད་དགོས་པའི་སྐུལ་མ་བྱས་པ་སོགས་ཀྱི་གནས་ཚུལ་ཐོན་ཡོད་པ་རེད་བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ཨིན་ཇིའི་རྒྱལ་ཁང Buckingham Palace ནས་སྤྱི་བསྒྲགས་ཤིག་སྤེལ་བའི་ནང་རྒྱལ་པོ Charles མཆོག་གིས་སྐྱེས་པའི་གཅིན་ལྒང་ཆེ་རུ་འགྲོ་བའི་ནད་གཞི་ལ་བརྟག་དཔྱད་བྱ་བའི་བརྒྱུད་རིམ་གྱི་ཁྲོད། ནད་གཞི་དེ་ནི་འབྲས་ནད་ཀྱི་ངོ་བོ་ཞིག་ཡིན་པ་ར་སྤྲོད་བྱུང་ཡོད་པ་གསུངས་བཞག། དེ་བཞིན་སྤྱི་བསྒྲགས་དེའི་ནང། རྒྱལ་པོ་ཅཱལ་མཆོག་དེ་རིང་ནས་སྨན་བཅོས་གནང་རྒྱུ་དེ་འགོ་འཛུགས་གནང་ཡོད་སྟབས་སྨན་པས་གནས་སྐབས་རིང་སྤྱི་ཚོགས་ཀྱི་མཛད་འཆར་ཁག་ཕྱིར་བཤོལ་གནང་དགོས་པའི་སློབ་སྟོན་གནང་ཡོད་ཀྱང་གཞུང་གི་ལས་དོན་དང་ཡིག་ཆ་ཁག་ལ་ཐུགས་ཞིབ་གནང་རྒྱུའི་ལས་དོན་སོགས་མུ་མཐུད་ནས་གནང་རྒྱུ་ཡིན་པ་བཀོད་བཞག། སྨན་པའི་རུ་ཁག་ནས་དུས་ཐོག་ནད་ངོ་ཆོད་ནས་སྨན་བཅོས་འགོ་འཛུགས་གནང་བར་རྒྱལ་པོ་ཅཱལ་མཆོག་གིས་སྨན་པ་རྣམས་ལ་ཐུགས་རྗེ་ཆེ་ཞུས་གནང་བཞག། ཡང་ཁོང་གིས་ཁོང་རང་ཉིད་གང་མགྱོགས་དྲག་སྐྱེད་ཡོང་བ་དང། བསྐྱར་དུ་སྤྱི་ཚོགས་ཞབས་ཞུ་གནང་ཐུབ་པའི་ཐུགས་རེ་གནང་བཞག། རྒྱལ་པོ་ཅཱལ་མཆོག་གིས་ཡོངས་ཁྱབ། སྙུང་གཞིའི་སྐོར་གསལ་བསྒྲགས་གནང་དགོས་དོན་ནི། མང་ཚོགས་ཀྱིས་ཚོད་དཔག་བྱས་ནས་གང་བྱུང་མ་བཤད་པར། འཛམ་གླིང་ཁྱོན་ཡོངས་ཀྱི་མི་མང་ནས་འབྲས་ནད་ཀྱི་སྐོར་ལ། གོ་རྟོགས་བསམ་ཤེས་ཡོང་བའི་ཐུགས་རེ་གནང་ནས་སྤྱི་བསྒྲགས་སྤེལ་བ་ཞིག་ཡིན་པ་བཀོད་བཞག། རྒྱ་ནག་གི་དངུལ་ཁང་ཆེན་མོའི་ཆེས་མཐོའི་འགོ་ཁྲིད་ཟུར་པ་ཐན་ཧུའུ་ཡུས་ཟེར་བའི་ཁོང་གིས་ལྐོག་རྔན་ལེན་པའི་ཉེས་མིང་འོག་སྲོག་ཐོག་གི་ཁྲིམས་ཐག་བཅད་ནས་དུས་འགྱངས་ལོ་གཉིས་རྗེས་སུ་ལག་བསྟར་བྱ་རྒྱུ་ཡིན་པའི་གནས་ཚུལ་འདུག་གནད་དོན་འདི་ནི་རྒྱ་ནག་གིས་ཚོང་གཉེར་ཁྱབ་ཁོངས་སུ་ལྐོག་ཟ་རུལ་སུངས་པ་ཚོར་བསྐྱར་དུ་ཉེས་ཆད་ཁྲིམས་ཐག་བཅད་པའི་གནས་ཚུལ་གསར་ཤོས་དེ་ཡིན་ལུགས་བརྗོད་ཡོད་པ་རེད། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ལོ་བཅུའི་གོང་སྲིད་དབང་འཛིན་པ་ནས་བཟུང། ཆེས་མཐོའི་མི་སྣའི་ནང་ལྐོག་ཟ་རུལ་སུངས་དང་ལྐོག་རྔན་ལེན་མཁན་མང་དག་ཞིག་ལ་ཁྲིམས་ཆད་འདྲ་མིན་གྱི་ཐོག་ནས་གཙང་བཤེར་བྱས་དང་བྱེད་བཞིན་ཡོད་པ་རེད། ཡང་རྒྱ་ནག་གཞུང་འབྲེལ་བརྙན་འཕྲིན་ལས་ཁུངས་ཀྱིས་བརྗོད་པའི་ནང། རྒྱ་ནག་གི་དངུལ་ཁང་ཆེན་མོའི་འགོ་ཁྲིད་ཟུར་པ་ཐེན་ཧུའུ་ཡུའུ་ཡིས་ལྐོག་རྔན་ལེན་ཡོད་པ་མ་ཟད། ལོ་བཅུ་ཕྲག་འགའ་ཤས་ནང་དབང་ཆ་བེད་སྤྱོད་ལོག་པར་བཏང་ཡོད་པ་དང། གསང་བའི་ཡིག་ཆ་ལྐོག་ཏུ་བེད་སྤྱོད་བྱས་ནས་ཚོང་ལས་གཉེར་བ་དང། ཚོང་ལས་ཁང་གི་གསང་བ་རྣམས་གཞན་ལ་མཁོ་སྤྲོད་བྱས་པ་སོགས་ཀྱི་ཉེས་མིང་ཐོག་ནས། ཁྲིམས་ཐག་བཅད་ཡོད་པའི་སྐོར་རྒྱ་ནག་གཞུང་འབྲེལ་སི་སི་ཏི་བྷི་ཡིས་གནས་ཚུལ་སྤེལ་འདུག་ཐེན་ཧུའུ་ཡུའུ་ཁོང་ལ་དྲི་ཞིབ་བྱ་རྒྱུ་དེ་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་ཕྱི་ཟླ་བཞི་པ་ནས་འགོ་འཛུགས་བྱས་ཡོད་པ་དང། ལོ་དེའི་ཕྱི་ཟླ་བཅུ་གཉིས་པའི་ནང། རྒྱ་ནག་གི་ཡར་རྒྱས་དངུལ་ཁང་ཆེན་མོའི་ཚོགས་གཙོ་གཞོན་པ། ཀྲའོ་ཆིང་ཡུའུ་ཡིས་ལྐོག་རྔན་ལེན་པའི་དོགས་གཞིའི་འོག་ཁོ་པ་ཡང་འཛིན་བཟུང་བྱས་ཡོད་པ་རེད། དེ་རྗེས་ཕྱི་ཟླ་དང་པོའི་ནང་རྒྱ་ནག་གཞུང་གི་དངུལ་ཁང་ཆེན་མོ། Everbright། ཡི་ཚོགས་གཙོ་ཡིས་ལྐོག་ཟ་བྱས་པ་དང་ལྐོག་རྔན་སྤྲོད་ལེན་བྱས་པའི་ནག་ཉེས་འོག་ཁོ་པ་འཛིན་བཟུང་བྱས་ཡོད་པ་དང། འདི་ལོའི་ཟླ་བ་སྔོན་མ། རྒྱ་ནག་གི་ཡར་རྒྱས་དངུལ་ཁང་ཆེན་མོའི་འཛིན་སྐྱོང་མི་སྣ་མཐོ་གྲས་ཡིན་པ། He Xingxiang། ཡིས་ལྐོག་རྔན་ལེན་པའི་ནག་ཉེས་འོག་ཁོ་པར་ལོ་ཉི་ཤུའི་དུས་བཀག་བཙོན་འཇུག་གི་ཁྲིམས་ཐག་བཅད་ཡོད་པ་རེད། ཨ་མི་རི་ཀའི་ལྷོ་ཕྱོགས་ས་མཚམས་བརྒྱུད་ནས་མེག་སི་ཀོ་ཡུལ་ནས་ཁྲིམས་འགལ་གྱི་ཐོག་ནས་ཨ་མི་རི་ཀའི་ནང་ལ་གནས་སྤོས་ཆེད་འཛུལ་མཁན་རྒྱ་རིགས་ཇེ་མང་དུ་འགྲོ་བཞིན་ཡིན་འདུག་དེ་ཡང་སི་བྷི་ཨེས་གསར་ལས་ཁང་གིས་ཕྱི་ཚེས་བཞི་ཉིན་གནས་ཚུལ་སྤེལ་བའི་ནང་ཨ་མི་རི་ཀའི་ལྷོ་ཕྱོགས་ས་མཚམས་བརྒྱུད་ནས་ཨ་མི་རི་ཀའི་ནང་ལ་གཞིས་སྤོས་ཆེད་ཡོང་མཁན་དེ་སྔ་བྱུང་མྱོང་མེད་པའི་ཧ་ཅང་མང་དུ་འགྲོ་བཞིན་ཡོད་འདུག། སྔ་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ཨ་མི་རི་ཀའི་སྒོ་ཁྲལ་དང་ས་མཚམས་སྲུང་སྐྱོབ་ལས་ཁང་གིས་ཐོ་འགོད་བྱས་པའི་ནང། ལྷོ་ཕྱོགས་ས་མཚམས་བརྒྱུད་ནས་ཨ་མི་རི་ཀའི་ནང་ལ་འཛུལ་ཐབས་བྱ་མཁན་མི་གྲངས་ས་ཡ་གཉིས་དང་ཕྱེད་ཀ་ཙམ་བྱུང་ཡོད་པ་རྣམས་འཕྲལ་དུ་བཀག་སྐྱིལ་དོ་དམ་གནང་བའམ་ཡང་ན་ཕྱིར་ལོག་བཏང་བ་སོགས་གནང་ཡོད་འདུག་དེ་ཡང་ས་མཚམས་བརྒལ་ནས་མེག་སི་ཀོ་ནས་ཨ་མི་རི་ཀའི་ནང་ལ་འཛུལ་ཐབས་བྱ་མཁན་ཤོག་ཁག་ཕལ་ཆེ་བ་ནི་རྒྱ་རིགས་ཡིན་པ་དང་རྒྱ་རིགས་དེ་དག་ས་མཚམས་ཀྱི་ར་བ་ནས་མལ་དྲུག་ཅུ་ཙམ་གྱི་ས་ནས་ཨ་མི་རི་ཀའི་སན་ཌི་ཡེ་གོ་གྲོང་ཁྱེར་ནང་འཛུལ་ཐབས་བྱ་བཞིན་ཡོད་འདུག་དེ་ནི་ཁྲིམས་འགལ་གྱིས་ཨ་མི་རི་ཀའི་ནང་ལ་ཡོང་འདོད་ཡོད་མཁན་ཚོ་ལ་འགྲོ་ལམ་གསར་ཤོས་ཤིག་ཡིན་པ་རེད། རྒྱུན་དུ་ཉི་མ་ཤར་བ་དང་ཨ་མི་རི་ཀའི་ནང་ལ་ཁྲིམས་འགལ་གྱིས་ཡོང་མཁན་རུ་ཁག་དང་པོ་དེ་ཨ་མི་རི་ཀ་དང་མེག་སི་ཀོ་ཡུལ་གཉིས་ཀྱི་ས་མཚམས་སུ་དྭངས་ལྕགས་ཀྱིས་བཟོས་པའི་ར་བ་མཐོ་ཚད་ཕིཏ་སུམ་ཅུ་ཙམ་ཡོད་པའི་བར་སྟོང་བརྒྱུད་ནས་ཡོང་བཞིན་ཡིན་པ་མཐོང་རྒྱུ་ཡོད་འདུག་ཨ་མི་རི་ཀའི་སི་བྷི་ཨེས་གསར་ལས་ཁང་གིས་རྒྱ་ནག་ནས་རྒྱ་རིགས་དེ་འདྲ་མང་པོ་རིང་ཚད་མལ་བདུན་སྟོང་ལྷག་ནས་ཡོང་བཞིན་པ་ནི་ཧང་སངས་དགོས་པ་ཞིག་རེད་ཅེས་བརྗོད་འདུག་ཡང་རྒྱ་མི་ཁག་ཅིག་གིས་གཙོ་བོ་རང་དབང་གི་ཆེད་དུ་སྐྱབས་བཅོལ་དུ་ཡོང་བ་ཡིན་ཚུལ་དང། ཡང་འགའ་ཤས་ཀྱིས་རྒྱ་ནག་ནང་ལ་ཏོག་དབྱིབས་ཀྱི་ནད་ཡམས་ཁྱབ་པའི་རྗེས་སྒེར་གྱི་ཚོང་ལས་རྐུབ་རྡིབ་ནས་དཔལ་འབྱོར་གྱི་མ་འོངས་པའི་མདུན་ལམ་མེད་པའི་རྐྱེན་གྱིས་ཨ་རིའི་ནང་ལ་ཡོང་བ་ཡིན་ཚུལ་བརྗོད་ཀྱི་ཡོད་འདུག། ཨ་རིའི་གྲོས་ཚོགས་ནང་ས་མཚམས་བཀག་སྡོམ་དང་སྐྱབས་བཅོལ་གནད་དོན་གྱི་ཐད་ལ་ཨ་སྒོར་ཐེར་འབུམ་ཉི་ཤུ་ཙམ་གཏོང་རྒྱུའི་ཁྲིམས་འཆར་གསར་པ་ཞིག་གཏན་འབེབས་ཡོང་ཐབས་བྱེད་བཞིན་ཡོད་ཀྱང། གྲོས་ཚོགས་གོང་མའི་སྤྱི་མཐུན་ཚོགས་པའི་འཐུས་མི་ཁག་ཅིག་གིས་དེར་རྒྱབ་སྐྱོར་བྱེད་ཀྱི་ཡོད་མེད་ཐེ་ཚོམ་ངང་གནས་ཡོད་པ་རེད། གལ་སྲིད་གྲོས་ཚོགས་ནང་ལ་ཁྲིམས་གཞི་དེ་གཏན་འབེབས་བྱུང་བ་ཡིན་ན་ཉི་མ་དགུ་བཅུ་ནང་ཚུད་ཆབ་སྲིད་སྐྱབས་བཅོལ་ཐག་གཅོད་བྱ་དགོས་པ་དང། ཡང་མི་འབོར་ཡོང་མཁན་གྲངས་ཀ་ངེས་ཅན་ཞིག་ལོན་པ་ཡིན་ན།

གསན་མཁན་རྣམ་པ་ཚོས་མཁྱེན་གསལ་ལྟར་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་དབུས་སྐད་དང་ཁམས་སྐད། ཨ་མདོའི་སྐད་གདངས་བཅས་ཀྱི་ཐོག་རྒྱང་སྲིང་ཞུ་བཞིན་པའི་ཉིན་རེའི་གསར་འགྱུར་དང་དཔྱད་གཏམ། དཔྱད་རྩོམ་དང་དཔེ་དེབ་ལྗགས་ཀློག་དེ་བཞིན་ང་ཚོའི་གཏམ་གླེང་ཞལ་པར་གྱི་ལེ་ཚན་སོགས་ཉིན་རེ་བཞིན་བོད་དང་རྒྱ་གར་བལ་ཡུལ་དང་འབྲུག་བཅས་ཀྱི་ནང་རླུང་འཕྲིན་གྱི་བརྒྱུད་གསན་ཐུབ་ཀྱི་ཡོད་པ་མ་ཟད་ཡིག་ཐོག་གཟིགས་ཐུབ་པའི་ཆ་རྐྱེན་ཞིག་འདི་ག་རླུང་འཕྲིན་ཁང་ནས་ཕྱི་སྤེལ་ཞུས་ཡོད། དེ་ནི་དེང་དུས་ཀྱི་འཕྲུལ་འཁོར་ཡར་རྒྱས་འགྲོ་བཞིན་པའི་འཛམ་གླིང་འདི་ན་མེད་དུ་མི་རུང་བའི་མཐུན་རྐྱེན་ཞིག་ཡིན་སྟབས་གསན་མཁན་རྣམ་པ་ཚོས་ང་ཚོའི་འཕྲིན་གཏོང་དྲ་གནས་བརྒྱུད་ལམ་གྱི་ཐོག་ནས་ཉིན་རེའི་གསར་འགྱུར་དང་ཆེད་གཏམ་ཁག་གསན་རྒྱུ་དང་ཡིག་ཐོག་གཟིགས་ཐུབ་པའི་རེ་བ་ཞུ་གི་ཡོད། དེའི་ཐད་ལེགས་སྤེལ་དགོངས་འཆར་རིགས་ཡོད་ཚེ་དགའ་བསུ་ཞུ་རྒྱུ་དང། ང་ཚོའི་འཕྲིན་གཏོང་དྲ་གནས་ཀྱི་ཁ་བྱང་ནི www dot rfa dot org ཡིན། རྣམ་པ་ཚོས་དུས་རྒྱུན་དུ་ནས་ང་ཚོའི་ལས་རིམ་ལ་ཐུགས་སྣང་གནང་བར་ཐུགས་རྗེ་ཆེ།
རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་ཤར་རྩེ་མཁན་ཟུར་བྱང་ཆུབ་ཆོས་ལྡན་རིན་པོ་ཆེ། རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེའི་ལས་འཁུར་ཞུས་པའི་རྗེས་ཕྱི་ཟླ་དང་པོའི་ཚེས་ཉེར་གསུམ་ཉིན་ཤྲི་ལངྐའི་ནང་ལ་ཕྱོགས་ཕེབས་ཐོག་མ་དེ་གནང་པའི་སྐབས། ཡུལ་དེའི་ཡུལ་མི་ཚོས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཆིབས་བསྒྱུར་ལ་འདོད་མོས་ཆེན་པོ་གནང་བཞིན་ཡོད་པའི་འགྲེལ་བརྗོད་གནང་ཡོད་པའི་སྐོར་བཀའ་འདྲི་ཞུས་པ་ཞིག་ཡེ་ཤེས་ཟླ་བ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད།
ཕྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གསུམ་ཉིན་རྒྱ་གར་ནང་རྟེན་གཞི་བྱས་པའི་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་ཤར་རྩེ་མཁན་ཟུར་བྱང་ཆུབ་ཆོས་ལྡན་རིན་པོ་ཆེ་མཆོག་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་གི་ལས་འཁུར་ཞུས་པའི་རྗེས་ད་ཕྱིའི་རྒྱལ་ཁབ་ཁག་གཉིས་ལ་ནི་ཕྱོགས་བསྐྱོད་ཐོག་མ་དེ་ཚོ་གནང་ཡོད་རེད་ད་ཕྱིའི་རྒྱལ་ཁབ་ཐོག་མ་དེ་ཤྲི་ལངྐ་ཆགས་ཀྱི་འདུག་ད་ཤྲི་ལངྐ་དེ་ལྟ་བུ་ཆ་མཚོན་པ་ན་དེ་སྔ་ནས་ད་རྒྱལ་ཁབ་དེ་གི་ངོས་ནས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ཡུལ་དེ་ན་ཆིབས་བསྒྱུར་ཐད་འབད་བརྩོན་མང་དག་ཅིག་གནང་ཡོད་རེད། ཡིན་པས་ནས་ད་རྒྱ་ནག་གི་གནོན་ཤུགས་རྐྱེན་པས་ལམ་ལྷོང་བྱུང་ཡོད་མ་རེད། དེ་འདྲ་སོང་ཙང་དེ་རིང་ཤར་རྩེ་མཁན་ཟུར་བྱང་ཆུབ་ཆོས་ལྡན་རིན་པོ་ཆེ་མཆོག་ཤྲི་ལངྐ་ནང་ཕེབས་པའི་གི་སྐབས་ཀྱི་ཨ་ནི་མཛད་འཆར་གཙོ་བོ་གང་དང་གང་བྱུང་ཡོད་མེད་ཐད་ལ་ང་ཚོ་ཏོག་ཙམ་བཀའ་འདྲི་ཞུ་གི་ཡིན། མཁན་རིན་པོ་ཆེ་ང་ཚོ་རླུང་འཕྲིན་གྱི་ལེ་ཚན་ནང་མཉམ་ཞུགས་གནང་པ་དེ་ཐུགས་རྗེ་ཆེ། མཁན་རིན་པོ་ཆེ་ངས་བཀའ་འདྲི་ཞུ་ཡ་ཐོག་མ་དེ། ད་ད་རེས་སྤྱི་ཟླ་དང་པོའི་ཚེས་ཉི་ཤུ་རྩ་གསུམ་ནས་ཨ་ནི་ཤྲི་ལངྐ་རྒྱལ་ཁབ་ནང་དུ་ཕྱོགས་བསྐྱོད་ཕེབས་ཡོད་རེད། དེའི་སྐབས་སུ་ཨ་ནི། ཡུལ་དེའི་ནང་ལོགས་ལ་ད་མཁན་རིན་པོ་ཆེ་མཆོག་གིས་རྫི་ཤ་གཙོ་བོ་དེ་ག་རེ་ཆགས་ཀྱི་ཡོད་ན། ད་ལྟ་གནས་སྡོད་ཞུ་ཡག་གི་འདུག་དེ་རེད་ད། ང་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་འཁྱེར་བའི་ཐོག་ནས་ད། ད་ལྟ་དུས་ཚོད་གང་ལ་གང་འཚམ་ཕྱིན་པ་རེད་དེའི་ནང་ད་ད་འདི་ཕྱི་རྒྱལ་འགྲོ་ཡག་དེ་ད་ཕྱོགས་བསྐྱོད་འགྲོ་ཡག་དེ་དང་པོ་དེ་རེད་ད་ཕྱོགས་བསྐྱོད་དང་པོ་དེ་ལ་ང་ཚོས་ཤྲི་ལང་ཀ་ལ་དམིགས་བསལ་གྱི་ལས་འཆར་གལ་ཆེན་པོ་གཅིག་འདི་ནི་ཤྲི་ལང་ཀའི་གི་དེ་ཀོ་ལོམ་པོ་དང་ཉེ་ཁར་ཉེ་བའི་ཅིག་ཕ་གི་ཉེ་འཁོར་ལ་ཡོད་བསྡད་མཁན་གྱི་ཝཱས་ཀ་ཛུ་ཝའི་རཱཇ་གུ་རུ་མ་ཧཱ་བི་ཧཱ་ར་ཡ་ཟེར་བའི་དགོན་པ་འདིའི་ནང་ཨ་ནི་སྟོན་པ་བཅོམ་ལྡན་འདས་ཀྱི་རིང་བསྲེལ་ཚད་ལྡན་ལོ་རྒྱུས་ཁུངས་ལྡན་ཡོད་བསྡད་མཁན་འདི་འདྲའི་ཅིག་ཡོད་པ་འདི་སྔོན་མ་ནས་ང་བོས་ར་འཕྲོད་བསྡད་ཀྱི་ཡོད་རེད་འོ་དེ་ཨ་ནི། ད་ལྟ་རྒྱལ་སྤྱིའི་ནང་པའི་མཐུན་ཚོགས་དང་ད་ག་ནང་བཞིན་ཁོ་རང་ཚོའི་དགོན་པ་དེ་ཟུང་འབྲེལ་གྱི་ཐོག་ནས་དེ་ལ་ཡ་ཨ་ནི་གཅིག་གནས་གཅིག་ཚད་ལྡན་ཡིན་པ་གཅིག་མཚོན་བྱེད་ལ་ཡང་དེ་རྡོ་རིང་གཅིག་ཨ་ཤོ་ཀའི་རྡོ་རིང་གཅིག་བཙུགས་ཡག་གི་ལས་འགུལ་གཅིག་སྤེལ་ཡོད་རེད་དེ་ལས་འགུལ་འདི་རྡོ་རིང་དེ་ད་རེས་རྡོ་རིང་དེ་གི་བཙུགས་ཡག་གི་ལས་འགུལ་དེ་རྨང་རྡོ་བཞག་ཡ་དེ་དུས་ཚོད་དེ་གཅིག་གོ་སྒྲིག་བྱས་ནས་དེ་ལ་ཡང་རྨང་རྡོ་བཞག་ཡོང་རོགས་བྱེད། ཟེར་ང་ལ་རེ་སྐུལ་ཞུས་པ་རེད་དེ་ཅག་ལ་ཡིད་ཐབས་གལ་ཆེ་ཤོས་དེ་དེ་རེད། མཁན་རིན་པོ་ཆེ་ངས་བཀའ་འདྲི་ཞུས་གཉིས་པ་འདི། ད་ཤྲི་ལངྐ་རྒྱལ་ཁབ་ལྟ་བུ་ཆ་མཚོན་པ་ཡིན་ན་ནང་པའི་རྒྱལ་ཁབ་ཅིག་ཆགས་བསྡད་ཀྱི་ཡོད་རེད་ད་མཁན་རིན་པོ་ཆེ་མི་སྒེར་དུ་ཕེབས་པའི་སྐབས་སུ་ཡང་ཡུལ་མི་ཚོའི་ངོས་ནས་ད་ཅིག་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལ་དད་གུས་ཞུ་ཕྱོགས་རེད་ཨ་ནི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཡང་ཅིག་ཡུལ་དེའི་ནང་ཆིབས་བསྒྱུར་དང་འབྲེལ་བའི་ཐོག་དེ་འདྲའི་བཀའ་མོལ་ག་རེ་བྱུང་ཡོད་ན་ལགས། རྩ་བའི་ད་ཤིར་ལངྐའི་ནང་ལོགས་ལ་ཡ་ཤིར་ལངྐའི་ནང་ཆོས་ཀྱི་དབུ་ཁྲིད་གང་ལ་གང་འཚམ་ཅིག་གོང་ས་མཆོག་ལ་ཞེ་དྲག་གི་དད་གུས་ཆེན་པོ་དང་ཅིག་ཕ་གི་གོང་ས་མཆོག་ལ་ཡ་ཅིག་ཞེ་དྲག་གི་ཅིག་མོས་གུས་ཆེན་པོ་ཡོད་པ་རེད། དེ་ཡོད་པ་ཡིན་ཙང་ཁོ་རང་ཚོས་གོང་ས་མཆོག་ཤིར་ལངྐ་ལ་ཅིག་ཕ་གི་ཅིག་ཆིབས་བསྒྱུར་གནང་ཐུབ་ན་ཡག་པོ་འདུག་བསམ་སྟེ་བསྡད་མཁན་དང་ཆིབས་བསྒྱུར་གནང་ཡ་གི་ཐོག་ལ་འབད་རྩོལ་བྱེད་མཁན་གང་ལ་གང་འཚམ་ཅིག་ཡོང་གི་འདུག་ཡིན་ན་ཡང་དག་གི་གོང་ས་མཆོག་ཤིར་ལངྐ་ལ་ཆིབས་བསྒྱུར་གནང་ཡ་དེ་ཨ་ནི་ཅིག་ཕ་གི་ཤིར་ལངྐའི་གི་ཆབ་སྲིད་དང།

ཨ་ནི་ད་རྒྱལ་སྤྱིའི་ནང་པའི་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ་གི་ལས་ཁུར་ཞུས་པའི་རྗེས་ལ་ད་ཕྱི་རྒྱལ་ཁབ་ཐོག་མ་ཕྱོགས་བསྐྱོད་གནང་ས་གཉིས་དེ་གཅིག་ཤྲི་ལངྐ་བྱས་གཅིག་མ་ལེ་ཤི་ཡ་ཆགས་ཀྱི་འདུག་ཨ་ནི་རྒྱལ་སྤྱིའི་ནང་པའི་ལྷན་ཚོགས་དེ་ད་རྒྱ་གར་དབུས་གཞུང་གི་རིག་གཞུང་ལྷན་ཁང་གི་འོག་ལ་ཅིག་ཡོད་པའི་གནས་སྟངས་ཆགས་བསྡད་ཀྱི་ཡོད་དུས་སྤྱིར་བཏང་ནས་རྒྱ་གར་གཞུང་གི་ངོས་ནས་ད་ཅིག་ཁྱིམ་མཚེས་རྒྱལ་ཁབ་ལྷག་པར་དུ་ནང་པའི་ཅིག་ཁྱིམ་མཚེས་རྒྱལ་ཁབ་དེ་ཚོ་ལ་གཟིགས་ཕྱོགས་རེད་ཡང་ཅིག་སྔར་དང་མ་འདྲ་བའི་དམིགས་བསལ་ཅིག་ལངས་ཕྱོགས་རོ་དེ་འདྲས་ག་རེ་ཡོད་ན་ལགས།

དེ་དང་འབྲེལ་བའི་སྒོ་ནས་ད་ཅིག་ཕ་གི་དེ་རྒྱ་གར་གྱི་ཉེ་འཁོར་དུ་ཡོད་བསྡད་པའི་ཨ་ནི་ནང་པའི་རྒྱལ་ཁབ་དེ་ཚོ་ལ་འབྲེལ་བ་ཞུ་ཡ་དང་ནང་པའི་རྒྱལ་ཁབ་མ་ཡིན་པ་ཡིན་ན་ཡང་ཨ་ནི་ཡང་རྒྱལ་ཁབ་ཁ་ཤས་ནང་ནང་པ་ཕོན་ཆེན་པོ་ཡོད་ས་དང་དེ་ཚོ་ལ་འབྲེལ་བ་ཞུ་ཡ་གི་ཐོག་ལ་ཨ་ནི་ཅིག་ཕ་གི་ནང་ཆོས་ཀྱི་རྒྱུད་ནས་ད་ཅིག་འབྲེལ་བ་ཡོང་ཡ་གི་ཐབས་ཤེས་ཞུ་བསྡད་ཡ་ཅིག་ཆགས་ཀྱི་ཡོད་རེད་ད་དེ་དང་དེ་ཡི་ཁུངས་བོར་ཡ་ད་ལྟ་ཤི་རི་ལང་ཀ་ཁུལ་ལ་ཡང་རྒྱ་གར་གཞུང་གི་གཞུང་ཚབ་ཀྱི་བརྒྱུད་ནས་ཅིག་ཡང་མ་ལས་འགུལ་ཆེ་ཕྲ་སྣ་ཚོགས་སྤེལ་བསྡད་ཀྱི་ཡོད་རེད་ད་ག་ནང་བཞིན་རྒྱལ་སྤྱིའི་ནང་པའི་མཐུན་ཚོགས་ཀྱི་བརྒྱུད་ནས་ལས་འགུལ་ཆེ་ཕྲ་སྣ་ཚོགས་སྤེལ་གྱི་ཡོད་རེད་དེ་ཡིས་མཚོན་པའི་ད་ཡང་ཅིག་ཕ་གི་རྒྱལ་ཁབ་ཁྱིམ་མཚེས་རྒྱལ་ཁབ་གཞན་དག Thailand དང Cambodia དང་དེ་ཚོ་ལ་རྒྱ་གར་གཞུང་གི

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་དེ་གསན་བཞིན་པ་རེད། རེས་གཟའ་པ་སངས་ནམ་ཡིན་ང་ཚོའི་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་ཞིག་ཕྲན་ལྷུན་གྲུབ་ཚེ་རིང་གིས་སྙན་སྒྲོན་ཞུ་གི་ཡོད། ལེ་ཚན་འདིའི་ནང་འཛམ་གླིང་ནང་གྲགས་ཆེ་བའི་མི་སྣ་དང་ས་གནས་ཁག་སྙན་སྒྲོན་ཞུས་ནས་རྣམ་པ་ཚོའི་མཁྱེན་རྒྱ་དང་བློ་སྐྱེད་འཕེལ་ཐབས་ཆེད་སྙན་སྒྲོན་ཞུ་གི་ཡོད་པས། ལེ་ཚན་འདིའི་ཐོག་ལེགས་སྤེལ་ཉེས་འགོག་གི་དགོངས་འཆར་འདྲ་ཡོད་ན་དགའ་བསུ་ཞུ་གི་ཡོད་པས་རྣམ་པ་ཚོས། རེས་གཟའ་པ་སངས་ཉིན་ང་ཚོའི་འཛམ་གླིང་ནང་སྙན་གྲགས་ཅན་གྱི་མི་སྣ་དང་ས་གནས་ཞེས་པའི་ལེ་ཚན་འདི་གསན་རྒྱུ་མ་བསྙེལ་བ་གནང་རོགས་གནང། ང་ཚོའི་ལེ་ཚན་ཁག་གསན་གནང་བར་ཐུགས་རྗེ་ཆེ་ཞུ་གི་ཡོད། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་ཁང་བཟོའི་བཟོ་བཀོད་པ་དང་ཨར་ལས་ཇུས་འགོད་པ་གཉིས་ཀའི་སློབ་གཉེར་ཐོན་པའི་བོད་མི་ཞིག་གི་སྐོར། ཁང་བཟོ་དང་ཨར་ལས་འཛུགས་སྐྲུན་ནི་འགྲོ་བ་མིའི་དཔལ་ཡོན་ནང་གི་འཕེལ་རིམ་ཁྲོད་མིའི་ཉིན་རེའི་དགོས་མཁོ་སྒྲུབ་པའི་སྒྱུ་རྩལ་གལ་ཆེ་ཞིག་ཡིན་པ་དང་རིག་གནས་ཤིག་ཡིན་ལ། སྒྱུ་རྩལ་རིག་གནས་འདིར་མཚོན་ན་ཡང་དུས་ཀྱི་དགོས་མཁོ་དང་འཛུགས་སྐྲུན་གྱི་འགྱུར་འགྲོས་ཀྱི་འཕེལ་རིམ་ནང་འགྱུར་བ་ཆེས་ཆེར་འགྲོ་བའི་ལག་རྩལ་ཞིག་ཀྱང་ཡིན་པ་རེད། ཐེངས་འདིའི་གནད་དོན་གླེང་མོལ་གྱི་ལས་རིམ་ནང། བོད་ཀྱི་ཕྱི་ཕྱོགས་ཀྱི་བོད་མིའི་སྤྱི་ཚོགས་ཀྱི་ཁྲོད་ཁང་བཟོའི་འཆར་འགོད་པ་དང་ཨར་ལས་འཛུགས་སྐྲུན་གྱི་ཇུས་འགོད་པ་གཉིས་ཀའི་ཐོག་སློབ་གཉེར་གཅིག་ལྕོགས་གནང་སྟེ་མཐར་སོན་བྱུང་བ་ཉུང་ཤས་ལས་མེད་ཅིང་བསྟན་འཛིན་སྙན་གྲགས་ལགས་ནི་ཨ་མི་རི་ཀའི་གྲོང་ཁྱེར་ནིའུ་ཡོག་ཏུ་ཁང་བཟོའི་འཆར་འགོད་དང་ཨར་ལས་འཛུགས་སྐྲུན་གྱི་ཇུས་འགོད་ཁེ་གཉེར་ལས་ཁང་བཟུང་མཁན་ཞིག་ཡིན་པ་རེད། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་རྩོམ་སྒྲིག་འགན་འཛིན་བཀྲ་ཤིས་དབང་ཕྱུག་ལགས་ཀྱིས་བསྟན་འཛིན་སྙན་གྲགས་ལགས་སུ་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང། རྒྱ་ཆེའི་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ལྟ་ནི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་གནད་དོན་གླེང་མོལ་གྱི་ལས་རིམ་སྙན་སྒྲོན་ཞུ་རྒྱུའི་དུས་ཚོད་དེ་ཡིན། ང་ལས་རིམ་དེ་གཙོ་སྐྱོང་ཞུ་མཁན་བཀྲ་ཤིས་དབང་ཕྱུག་ཡིན། དེ་རིང་ང་ཚོའི་ལས་རིམ་འདིའི་ཐོག་ལ།

འགྲོ་བ་རེད། དེ་དུས་ང་ཨང་རྩིས་དང་རི་མོ་ཐོག་གཅིག་དབྱིངས་ཡོད་དབྱིངས་ཡོད་འདྲ་པོ་ཅིག་རེད། ཨ་དེ་དུས་ང་རང་བསམ་པ་ཨང་རྩིས་དང་ཚན་རིག་དང་རི་མོ་དེ་གསུམ་ཆ་ལ་དབྱིངས་ཡོད་དུས་ནི་ད་ལྟ་ཁང་བཟོའི་དེ་འདྲའི་སློབ་སྦྱོང་བྱས་ན་དེ་ང་རང་གི་ནུས་པ་དང་ཏག་ཏག་འགྲིག་གི་འདུག་འདྲ་པོ་ཅིག་བསམ་བྱུང་ལ།

ལྷོ་ཕྱོགས་ཀྱི་ཡུ་རོབ་ནང Spain དང Portugal དང Italy དེ་ལུང་པ་དེ་འདྲ་ལ་ཁང་པ་རྙིང་པ་དེ་འདྲའི་མང་པོ་ཞིག་ཡོད་ར་ཁོང་ཚོ Church དེ་འདྲས་ལོ་དཔེ་སྟོང་ཕྲག་དང་སྟོང་ཕྲག་ལས་མང་བའི་འགྲོ་ཆོག་དེ་འདྲས་དེ་འདྲའི་ཐོག་ལ་ཁོང་ཚོའི་གི་ཉམས་གསོ་བྱེད་ཡ་དང་དེ་འདྲའི་ཐོག་ལ་སློབ་སྦྱོང་ཁོང་ཚོ་ཚད་དེ་ཨ་རི་ལས་དཔེ་ཉམས་མྱོང་དཔེ་མང་བ་བྱས་ཚད་མཐོ་བ་བྱེད་ར་ཨ་འདི་ང་རང་གི་བསམ་པ་ལ་ད་ང་རང་མ་འོངས་པ

སྔོན་མ་བོད་ནང་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་དགུ་བཅུ་དེ་པར་ནས་ལྷ་ས་དེ་པར་ལ་ལས་ཀ་བྱེད་མཁན Tibet Heritage Fund ལས་ཚོགས་པ་ཞིག་ཡོད་རེད་གཞུང་འབྲེལ་མ་ཡིན་པ་ཚོགས་པ་དེ་གི་ནང་ནས་ལ་དེ་དེ་དང་པོ་འགོ་འཛུགས་མཁན་དེ་མཁས་དབང་ད་ལྟ Andre Alexander ཟེར་གྱི་རེད German གི་ཁོང་མཁས་དབང་ཡག་པོ་ཞིག་ཞིག་རེད་ང་ཁོ་རང་མཉམ་དུ་འབྲེལ་བ་བྱས་ང་ཁོ་རང་མཉམ་དུ Internship ལས་ཀ་དེ་འདྲ་བྱས་པ་ཡིན་ལོ་ཟླ་བ་ཁ་ཤས་བྱས་དེ་བྱས་ནས་ང་ཁོང་ཚོ Tibet Heritage Fund དང་པོ་བོད་ལྗོངས་ཐེབས་རྩ་ལྷན་ཚོགས་ཟེར་འདུག་ང་ཁོ་རང་ཚོ་མཉམ་དུ་འབྲེལ་བ་བཞག་བྱས་འདི་ནས་ང་ཅིག

ལགས། ཡང་ད་ནི་ངས་ངའི་ལས་ཁུངས་དེ་གཅིག་ནིའུ་ཡོག་ལ་བྱས་ལ་གཅིག་རྡ་རམ་ས་ལ་ལ་ད་འགོ་བཙུགས་ལོ་ལོ་གཅིག་ཙམ་འགྲོ་སོང་ལ་རྡ་རམ་ས་ལ་ལ་ད་ནི་ང་ཚོ་བོད་པའི་གཞོན་སྐྱེས་དེ་འདྲ Architect དང Engineer མཐོ་རིམ་སློབ་གྲྭ་ཐོན་ཆོག་གཞོན་སྐྱེས་དེ་འདྲ་དགུ་ཡོད་དགུ་ཆ་དེ་འདྲ་དགུ་ཚང་མ་ལོ་དེ་འདྲ་ཀྱི།
བོད་ཕྲུག་ཁྱིམ་སྡེ་ནི། བོད་ཕྲུག་ཁྱིམ་སྡེ་ནས་ཐོན་ཆོག་དེ་འདྲ་རེད། ཨ་ནི་ད་ལྟ་རྡ་རམ་ས་ལར་ལས་ཀ་དེ་ཆ་ཤས་གསུམ་འདྲ་པོ་གཅིག་བྱེད་ཀྱི་ཡོད་རེད་དཱ། ཆ་ཤས་གཅིག་དེ་རྡ་རམ་ས་ལའི་ཡུལ་ལ་ད་ལྟ་བོད་ཕྲུག་ཁྱིམ་སྡེ་དང་ད་ལྟ་ཚོགས་པ་གཞན་པ་གཞུང་འབྲེལ་མ་ཡིན་པ་ཚོགས་པ་དེ་འདྲ་ཡོད་ར་དེ་འདྲས་ལ་རོགས་པ་བྱེད་ཡ་བྱེད་ར་དེ་འདྲས་ལ་ད་ལྟ་ཁང་བཟོ་དང་དེ་འདྲས་ཀྱི་ལས་ཀ་བྱེད་ཡ་བྱེད། ད་ལྟ་བོད་ཕྲུག་ཁྱིམ་སྡེ་འདྲ་པོ་ཆ་བཞག་ན་བོད་ཕྲུག་ཁྱིམ་སྡེ། རྡ་སྟེང་ནང་ལོགས་ལ་ཚན་རིག་གི་སློབ་སྦྱོང་བྱེད་ས་དང་ཁང་པ་མོག་སང་ཟེར་གྱི་རེད་རྡ་སྟེང་ལ་སློབ་གྲྭ་དེ་བཟོ་བཅོས་བྱས་བྱས་དེ་འདྲའི་ལས་ཀ་མང་པོ་འགྲོ་བསྡད་ཡོད་ད་ནི་དེ་མཉམ་དུ་ང་ཚོ་རྒྱ་གར་ནང་ལོགས་ལེ་ཚན་གཉིས་དེ་ནང་སྲིད་ལས་ཁུངས་ནང་ལོགས་ལས་ཀ་བྱེད་ཀྱི་ཡོད་རེད་ནང་སྲིད་ལས་ཁུངས་ནང་ལོགས་ད་བོད་པའི

འདི་ང་ཚོས་ཐབས་ཤེས་གཏང་གི་ཡོད་ནའང། ཡང་གནའ་བོའི་གནའ་བོའི་གི་ད་དུང་བཟོ་ལྟ་དང་དེ་འདྲས་ཡོད་ར་དེ་གཅིག་པུ་གཅིག་རྐྱང་ཚུགས་ཡང་ཅིག། སྔོན་མ་གནའ་བོའི་གི་བཟོ་ལྟ་ག་རེ་ཟེར་ཤིང་གི་བརྐོས་རྒྱག་འོས་ཡོད་ཆགས་ཡོད་ར་ཡང་ཡང་ཤིང་གི་གདུང་མ་དེ་གཅིག་པུ་གཅིག་རྐྱང་དེ་ལ་དེང་དུས་ཀྱི་ག་རེ་ཟེར Cement བྱས Concrete དེ་འདྲས་ཀྱི་ཡང་བཟོ་ལྟ་གཅིག་པུ་གཅིག་རྐྱང་དཔེ་བཤུ་བ་དེ་རེད་དེ་འདྲས་བྱེད་ཀྱི་མེད་ང་ཚོས་ནའང། དེ་འདྲས་བྱས་ན་ཡང་ཁོ་གཅིག་གཏིང་ཟབ་པོ་འགྲོ་གི་མི་འདུག་ཨ། ང་ཚོས་ཀྱི་ཐབས་ཤེས་ལ། ག་རེ་ཟེར་གནའ་བོའི་གི་སྒེའུ་ཁུང་ཡིན་ན་རེད་སྒོ་ཡིན་ན་རེད་ཀ་བ་ཡིན་ན་རེད་གདུང་མ་ཡིན་ན་རེད་བཟོ་ལྟ་ག་འདྲས་ཆགས་ཡོད་ན་ར་དེ་ཚང་མ་གཅིག་ཉམས་ཞིབ་ཡག་པོ་དེ་བྱས་བྱས་ར། འདི་རྒྱུ་མཚན་ག་རེ་ཡིན་མིན་དེ་ཚང་མ་བལྟས་བྱས་ཨ་འདི་དེང་དུས་ཀྱི་གཅིག་ངོ་བོ་རུ་གཅིག་བཟོ་བའི་ཆེད་འདི་ང་ཚོས་ཐབས་ཤེས་དེ་འདྲས་གཏང་གི་ཡོད་ལ། ད་ལྟ་ཨ་མི་རི་ཀའི་ནང་ལ། ད་སྙན་གྲགས་ལ་ཁྱེད་རང་སློབ་གཉེར་ད་གའི་སྒང་སློབ་སྦྱོང་གནང་བ་རེད་ད་དེ་ནས་ཚུར་ཕེབས་དེ། ཚོང་ལས་ཁང་ཟུར་ཅིག་ད་ག་འདྲ་ཚུར་དངོས་སུ་བཙུགས་ཚར་བ་རེད།

གཅིག་དེ་དེ་བཞིན་ད་ལྟ་ཚོང་ལས་ཁང་ད་ལྟ་ནིའུ་ཡོག་གི་ཚོང་ལས་ཁང་དེ། ང་རང་ལ་ཆ་བཞག་ན་སློབ་སྦྱོང་དེ Architecture དང Engineering གཉིས་ཆ་ཐོན་ཡོད་པ། ཡང་ཐོན་ཡོད་མ་ཟད་གཉིས་ཆ License ཡོད་པ་ཡང་དེ་སློབ་གྲྭ་ཐོན་པ་གཅིག་པོ་ཅིག་འགྲིག་གི་མ་རེད་ཨ་རི་ལ་ཨ་རི་ལ་སློབ་གྲྭ་ཐོན་ལོ་བཞི་ལྔ་ལས་ཀ་བྱས་ཡང་དེ་ཡིག་ཚད་ཡིག་ཚད་ཅིག་མང་པོ་ཞིག་བཏང་དགོས་རེད་ཡིག་ཚད་བཏང་བ་བཏང་ན་གཞི་ནས་སོ་སོ་ལག་འཁྱེར་ལེན་དགོས་རེད་ལག་འཁྱེར་ཡོད་ན་ནི་སོ་སོའི་རི་མོ་དེ་ཚོ Stamp བརྒྱབ་ཡོད་རྒྱུ་སོ་སོའི་ཡོད་ར་ཡང་ཡང་དེ་གས་ནི་ཚོང་ལས་དེ།

ཁང་པ་བཟོ་སྟངས་དེ་འདྲའི་ཐོག་གོང་ཆེན་པོ་ཞིག་ཡོད་ར་ཨ་འདི་གིས་ངེད་ཀྱི་ལས་ཀ་ནིའུ་ཡོག་གི་ལས་ཀ་བྱེད་མཁན་ཚང་མས་ཡག་པོ་ཤེས་ཡོད་རེད། མི་ཚང་མ་ཚུར་གོ་ནས་གོ་ནས་ཚུར་ངའི་རྩར་མང་པོ་སླེབས་ཀྱི་འདུག་ཨ་འདི་གིས་ནི་ང་ཚོ་ཅིག Project དེ་ཚོ་ཡག་པོ་བྱས་ལས་ཀ་ཡག་པོ་བྱས་སེམས་པ་རྣམ་དག་ངང་ནས་བྱས་ཨ་ནི་དུས་ཚོད་དེ་ཏག་ཏག་དེ་བྱས་དེ་འདྲས་བྱེད་དུས་ད་ལྟ་བར་དུ་དཀའ་ལས་ཆེན་པོ་དེ་འདྲས་ད་ལྟ་བར་དུ་འཕྲད་མ་སོང།

ཟླ་བ་རེ་རེ་ལ་ལས་ཀ་ཕལ་ཆེར་བརྒྱ་ཟེར་ཏེ་བྱེད་དགོས་རེད། ལས་ཀ་བརྒྱ་དེ་ཚང་མ་མི་བརྒྱ་བ་བྱེད་ས་ཚང་མ་ལོགས་ཀ་ལོགས་ཀ་རེད། དེ་མི་ཚང་མ་ས་ཆ་གང་བྱུང་མང་བྱུང་ནས་འཛམ་བུ་གླིང་ཡོངས་རྫོགས་ནས་ཆོས་གང་བྱུང་མང་བྱུང་བྱེད་མཁན་རེད་མི་ཚང་མ་རྒྱབ་ལྗོངས་ལོགས་ཀ་ལོགས་ཀ་རེད། ད་ཁོང་ཚོས་ཀྱི་ལས་ཀ་བྱེད་སྟངས་ཡང་ལོགས་ཀ་ལོགས་ཀ་རེད། ད་དེ་མི་རེ་རེ་ལ་ཕར་ཅིག་བྱེད་ཡ་རེ་བྱ་ད་མི་ཁ་ཤས་ཡང་ཡིད་ཆེས་འདོད་སྐྱེ་ཡོད་ན་ཡང་ཁོང་དཀའ་ངལ་དངོས་གནས་དཀའ་ངལ་འཕྲད་ཡོད་ན་ཡང་ཅིག་བསམ་བློ་མང་ཙམ་བཏང་ཡ་བྱེད་ཡ་མི་ཁ་ཤས་ཡང་སྐྱག་རྫུན་བཤད་མཁན་མ་རབས་བཤད་མཁན་ཧམ་པ་བཤད་མཁན་དེ་འདྲ་ཡོད་ན་ཡང་དེ་སོ་སོའི་ངང་ཅིག་གཟབ་གཟབ་བྱེད་ཡ་བྱེད་ར།

རྡ་རམ་ས་ལའི་ལས་ཁུངས་དེ་ཁྱེད་རང་ཚོའི་ཚོང་རང་གི་ཁེ་ཕན་རང་ཆེད་དུ་འཛིན་སྐྱོང་ཟིན་འདི་ཁེ་མ་རེད་པཱ། མ་རེད་མ་རེད་རྡ་རམ་ས་ལ་དེ་ང་ཚོས་དངུལ་ཁྱོན་ནས་ལེན་གྱི་ཡོད་པ་མ་རེད་རྡ་རམ་ས་ལ་གི་ལས་ཀ་བྱེད་ཡོད་ཚང་མ་དང་ཚང་མ་ལས་ཀ་བྱེད་ཡོད་ཚང་མ་དང་གཞུང་འབྲེལ་ང་ཚོའི་གི་ད་ལྟ་གཞུང་འབྲེལ་མ་ཡིན་པའི་ཚོགས་པ་དང་བུ་གསོ་ཁང་གསོ་ཁང་བྱས་ད་ལྟ་དེ་ཡང་ལས་ཀ་གསར་པ་བྱས་ད་ལྟ Middle Way Institute ཟེར་ན་དབུ་མའི་ལམ་གི་ཚོགས་པ་དེ་དེ་ལ་ཡང་ཁང་པ་གསར་པ་བྱས་ད་ལྟ་ང་ཚོས

མཉམ་དུ་ད་ལྟ་ཉམས་ཞིབ་བྱས་ཏེ་ཁོ་མུ་མཐུད་བྱས་བྱས་ར་ད་ལྟ་ལ་དྭགས་ལ་དྭགས་ཧི་མ་ལ་ཡའི་གི་ས་ཆ་ཡིན་ནའི་རེད་བོད་ནང་ལོགས་ཀྱི་དགོན་པ་ད་ལྟ་ད་ལྟ་ང་ཚོ་བོད་ནང་ལོགས་དགོན་པ་སྟོང་ཕྲག་བཞི་ཅིག་ད་ལྟ་ང་ཚོ་གི་མཁོ་སྒྲུབ་བྱས་ཡོད་ར་ཨང་སྟོང་ཕྲག་བཞི་དེ་ག་ཅིག Location ལ་ཡོད་ར་ས་ཆ་དེ་ག་བ་ཆགས་ཡོད་མེད་འདི་ཚང་མ་གསལ་བོ་བཟོས་ཨང་འདི་ནས་ག་དུས།

ཕ་གིའི་ཡུ་རོབ་ནང་གི་ཁང་པ་རྙིང་པ་དེ་ག་དེ་དང་བོད་ནང་གི་ཁང་པ་རྙིང་པ་ཡང་མིན་ན་ལ་དྭགས་ནང་གི་ཁང་པ་རྙིང་པ་དེ་ག་དེ་དགོན་པ་འདྲ་བོ་དེ་ཚོ་ལ་ཕར་ཚུར་དེ་གཞི་བཅོལ་ནས་ཡང་ཉམས་ཞིབ་གནང་ཡག་གི་དེ་ལ་ཡང་ཕན་ཐོགས་འདྲ་བོ་ག་རེ་བྱུང་གནང་སོང་ཨ་འདི་ནི་མ་འོངས་པར་ཡང་ལོ་ག་ཚོད་ནང་ག་རེ་མཐོང་སྲིད་གི་རེད་ད་དེ་ནས་གྲུབ་འབྲས་འདྲ་བོ་ག་རེ་མཐོང་ཡག་ཡོད་རེད། ལགས་འོ་ན།

བེད་སྤྱོད་བྱེད་ནུས་ལ། འདི་ཕ་ཡུལ་དུ་ཉམས་ཞིབ་ག་འདྲས་བྱེད་ཀྱི་ཡོད་མེད་གལ་སྲིད་ས་ཡོམ་བརྒྱབ་ན་ཁང་པ་འདི་ཚོ་ག་འདྲས་འགུལ་རྒྱག་ཐེབས་ཀྱི་ཡོད་མེད་དང་འདི་འདྲས་ཡོད་ར། དེ་འདྲས་ཡང་དེང་དུས་ཀྱི Background Research ཉམས་ཞིབ་ཀྱི་དེ་བྱས། ཨ་ནི་དེ་སྔོན་མའི་གི་ཁང་པ་བཟོ་སྟངས་བྱས་འདི་གཉིས་ཕར་ཚུར་འབྲེལ་བ་ག་འདྲས་འདི་འདྲས་ལྟ་ཡ་ཚོད། ཐད་གཏོང་དུ་བཏང། འདི་བྱས་པ་ཡིན་ན་མ་འོངས་པ་ད་ད་ལྟ་དཔེར་ན་འདི་ཉམས་ཞིབ་འདི་གནང་ནས་མ་འོངས་པ་འདི་གི་དེབ་ནང་ལ་བཀོད་བྱས་ད་ཁྱེད་རང་ཚོས་འདི་ཉམས་གསོ་གནང་ཡང་ག་འདྲ་གནང་དགོས་འདུག་ཟེར་ད་ག་འདྲ་འདི་འཛིན་སྐྱོང་ག་འདྲ་བྱེད་དགོས་འདུག་ཟེར་འདི་མ་འོངས་པའི་ད་ལས་ཀ་འགྲོ་བ་འདི་མ་སོང་ཤུགས་རྒྱབ་ས་འདི་གང་ལ་ཡ་སྐྱོན་གྱིས་སུ་འགོ་བ་འགྲོ་བ། འདི་ད་བོད་དང་ལ་དྭགས་དང་ཧི་མ་ལ་ཡའི་རི་རྒྱུད་ལ་འདི་ཕན་ཐོགས་མདོག་ཁ་པོ་རེད་ད་ཡིན་ན་ཨ་མི་རི་ཀ་ནང་ལ་འདི་ཇི་མ་འབྲེལ་བ་ཆགས་ཀྱི་རེད་པས་ལགས།

ལག་མཐིལ་ལ། འཛིན་གྲྭ་བཅུ་གཅིག་བཅུ་གཉིས་འདི་བ་ཞེས་དེ་དུས་ངས་ད་བྱོས་ར་དེ་དུས་ཉིས་སྟོང་ཕལ་ཆེར་ཉིས་སྟོང་བཞི་ཟེར་རེད་ལགས། ཉིས་སྟོང་བཞི་ཟེར་ང་རྡ་སྟེང་བོད་ཁྱིམ་ཐོན་དེ་ནས་རྒྱ་གར་མཐོ་རིམ་སློབ་གྲྭ་སློབ་སྦྱོང་བྱས་དེ་ནས་ཉིས་སྟོང་བརྒྱད་ལ་ཚུར་ཨ་མེ་རི་ཀར་ཚུར་སླེབས་དེ་ནས་སློབ་གྲྭ་ཡང་ཀོ་རི་སློབ་གྲྭར་སློབ་སྦྱོང་བྱས། ཉིས་སྟོང་བཅོ་ལྔ་ལ་ང

དེ་ཁང་བཟོའི་དང་ཨ་སྟོའི་འགའ་ཞིག་སློབ་སྦྱོང་བྱས་ཏེ་ཚེ་འདི་རྒྱལ་སྤྱིའི་གི་སྡིངས་ཆ་སླེབས་ཚོད་ཅིག་མི་འདུག་རང་རང་ང་དེ་འདྲས་བསམ་བྱུང་ད་གལ་སྲིད་ང་རྒྱལ་སྤྱིའི་སྡིངས་ཆ་ལས་ཡང་དེ་འདྲས་ལས་ཡིན་ན་རྒྱ་གར་ལ་གཡུག་བྱས་ཨ་མེ་རི་ཁ་ལ་འགྲོ་ན་ཡག་ས་རེད་བསམ་ནས་ང་ལོ་རིམ་གསུམ་པ་ལ་ང་རང་ང་རང་སློབ་གྲྭ་གཡུག་བྱས་ང་ཚུར་ཨ་རི་ལ་ཚུར་སླེབས་པ་ཡིན་ནའང། ཨ་མྱེས་ཁྱེད་ཉིད་ཕ་གིའི་ལོ་གཉིས་སློབ་སྦྱོང་གནང་བ་འདི་ལམ་སང་རྒྱུན་མཐུད་ཡ་རེ་ཞུ་ཡོད་མ་རེད་པ།

ཡ་འདི་གཉིས་འབྲེལ་བ་ཤུགས་ཆེན་པོ་ཞིག་ཡོད་རེད་ད་ད་ལྟ་འགྲོ་ཆ་བཞག་ན་ང་ལས་ཀ་གཉིས་ཆ་བྱེད་ཀྱི་ཡོད་ཡིན་ནའི་ལས་ཀ་གཉིས་ཆ་ད་ལྟ་བྱེད་མཁན་དཀོན་པོ་རེད་འདི་ཨ་རི་འགྲོ་ཆ་བཞག་ན་རོགས་གལ་སྲིད་ཡང Architect ཡིན་ན Architect རང་བྱེད་མཁན་བྱེད Engineer ཡིན་ན Engineer རང་བྱེད་ཅིག་ད Architect དེའི་ཁོ་བཟོ་ལྟ་དང་དེ་འདྲས་ཁང་པའི་གི་བཟོ་ལྟ་དང་དེ་འདྲས་སྟོན་མཁན་བྱེད་ར་སྒྱུ་རྩལ་འགྲོ་རྩིས་ཀྱི་མང་པོ་བྱེད་ཀྱི་ཨ་ནི Engineer དེ་ཁོ་ཚན་རིག་རང་བྱེད་ཨང་རྩིས་དང་ཚན་རིག་བྱེད་རྩིས་རྒྱག་མཁན་བྱེད་དེ་ལྗིད་ཁོག་དེ་ཚོ་ཏག་ཏག་འཁྱོག་འདུག་མི་འདུག་ཀ་བ་དེ་ཚོ།

འགན་དེ་ཕལ་ཆེར་དུ་ལྟ་ན Engineer ཞིག་རེད Engineer ལ་འགན་དེ་ཤུགས་ཆེ་རེད་གང་ཡིན་ཟེར་ན། ཁོས་རྩིས་དེ་ཡག་པོ་མ་རྒྱབ་ན་ཁོས་ས་ཡོམ་འགྲོ་ཞིག་རྒྱག་གི་ཡིན་ན་རེད། དེ་འདྲས་ཀྱི་ཡང་ཁང་པ་དེ་གལ་སྲིད་ཏག་ཏག་མ་བསྡད་ན་ཁོ་མི་གི་ཚེ་ལ་ཡང་གནོད་ཀྱི་རེད། ཡང Architect དེ་ཁོ་བཟོ་ལྟ་དེ་གལ་སྲིད་ཡང་ཏག་ཏག་མ་བསྡད་ན་ཁོ་ཁང་པ་བཟོ་ལྟ་ཏག་ཏག་མ་བསྡད་ན་ཡང་མི་གི་མི་ཚེ་ལ་དེ་འདྲས་གནོད་སྐྱེལ།

ཐོས་མ་མྱོང་རང་ཡང་དེ་སོ་སོའི་ངོས་ནས་ཡང་ལས་ཀ་དེ་འདྲ་བྱེད་དུས་གཟབ་གཟབ་བྱས་བྱས། སྤུས་དག་པོ་བྱས་བྱས། ཕར་ཚུར་འབྲེལ་བ་ཡག་པོ་བྱས་དེ་གལ་ཆེན་པོ་རེད་བ། གལ་སྲིད་རྙོག་དྲ་ཞིག་མཐོང་འོང་ན་ད་གལ་སྲིད་ང་ས་འདི་ཁང་པ་རྒྱག་ས་ཅིག་ས་ཆ་ཅིག་འགྲོ་ཆེད་རྙོག་དྲ་ཞིག་མཐོང་ན་ཤར་རྒྱག་ཁང་བདག་དེ་ལ་ཨོ་དེ་དེ་རྙོག་དྲ་འདི་འདུག་ཁོ་ཚོས་དེ་ལས་ཀ་དེ་ཡག་པོ་བྱེད་ཀྱི་མི་འདུག་ལབ་ནས་ཕར་ད་ལྟ་གསལ་པོ་བྱས་ཀྱི་སྐད་ཆ་བཤད། འདི་ཚོ་གལ་ཆེན་པོ་རེད་ད། འདི་ངེད་ཀྱི་ང་རང་ལ་མེད་ཕྱུགས་དྲུག་ཤ་རྒྱག་ཡོད་ནའང།

ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མཇུག་བསྡོམས་མ་ཞུས་གོང་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་བསྐྱར་དུ་གསན་རོགས་གནང། དབྱིན་ཇིའི་རྒྱལ་ཁང Buckingham Palace ནས་སྤྱི་བསྒྲགས་ཤིག་སྤེལ་བའི་ནང་རྒྱལ་པོ Charles མཆོག་གིས་སྐྱེས་པའི་གཅིན་ལྒང་ཆེ་རུ་འགྲོ་བའི་ནད་གཞི་ལ་བརྟག་དཔྱད་བྱ་བའི་བརྒྱུད་རིམ་གྱི་ཁྲོད། ནད་གཞི་དེ་ནི་འབྲས་ནད་ཀྱི་ངོ་བོ་ཞིག་ཡིན་པ་ར་སྤྲོད་བྱུང་ཡོད་པ་གསུངས་བཞག་དེ་བཞིན་སྤྱི་བསྒྲགས་དེའི་ནང། རྒྱལ་པོ་ཅཱལ་མཆོག་དེ་རིང་ནས་སྨན་བཅོས་གནང་རྒྱུ་དེ་འགོ་འཛུགས་གནང་ཡོད་སྟབས་སྨན་པས་གནས་སྐབས་རིང་སྤྱི་ཚོགས་ཀྱི་མཛད་འཆར་ཁག་ཕྱིར་བཤོལ་གནང་དགོས་པའི་སློབ་སྟོན་གནང་ཡོད་ཀྱང་གཞུང་གི་ལས་དོན་དང་ཡིག་ཆ་ཁག་ལ་ཐུགས་ཞིབ་གནང་རྒྱུའི་ལས་དོན་སོགས་མུ་མཐུད་ནས་གནང་རྒྱུ་ཡིན་པ་བཀོད་བཞག་སྨན་པའི་རུ་ཁག་ནས་དུས་ཐོག་ནད་ངོ་ཆོད་ནས་སྨན་བཅོས་འགོ་འཛུགས་གནང་བར་རྒྱལ་པོ་ཅཱལ་མཆོག་གིས་སྨན་པ་རྣམས་ལ་ཐུགས་རྗེ་ཆེ་ཞུས་གནང་བཞག་ཡང་ཁོང་གིས་ཁོང་རང་ཉིད་གང་མགྱོགས་དྲག་སྐྱེད་ཡོང་བ་དང། བསྐྱར་དུ་སྤྱི་ཚོགས་ཞབས་ཞུ་གནང་ཐུབ་པའི་ཐུགས་རེ་གནང་བཞག་རྒྱལ་པོ་ཅཱལ་མཆོག་གིས་ཡོངས་ཁྱབ། སྙུང་གཞིའི་སྐོར་གསལ་བསྒྲགས་གནང་དགོས་དོན་ནི། མང་ཚོགས་ཀྱིས་ཚོད་དཔག་བྱས་ནས་གང་བྱུང་མ་བཤད་པར། འཛམ་གླིང་ཁྱོན་ཡོངས་ཀྱི་མི་མང་ནས་འབྲས་ནད་ཀྱི་སྐོར་ལ་གོ་རྟོགས་བསམ་ཤེས་ཡོང་བའི་ཐུགས་རེ་གནང་ནས་སྤྱི་བསྒྲགས་སྤེལ་བ་ཞིག་ཡིན་པ་བཀོད་བཞག། རྒྱ་ནག་གི་དངུལ་ཁང་ཆེན་མོའི་ཆེས་མཐོའི་འགོ་ཁྲིད་ཟུར་པ་ཐེན་ཧུའུ་ཡུ་ཟེར་བས་ཁོང་གིས་ལྐོག་རྔན་ལེན་པའི་ཉེས་མིང་འོག་སྲོག་ཐོག་གི་ཁྲིམས་ཐག་བཅད་ནས་དུས་འགྱངས་ལོ་གཉིས་རྗེས་སུ་ལག་བསྟར་བྱ་རྒྱུ་ཡིན་པའི་གནས་ཚུལ་འདུག་གནད་དོན་འདི་ནི་རྒྱ་ནག་གིས་ཚོང་གཉེར་ཁྱབ་ཁོངས་སུ་ལྐོག་ཟ་རུལ་སུངས་པ་ཚོར་བསྐྱར་དུ་ཉེས་ཆད་ཁྲིམས་ཐག་བཅད་པའི་གནས་ཚུལ་གསར་ཤོས་དེ་ཡིན་ལུགས་བརྗོད་ཡོད་པ་རེད། རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་ལོ་བཅུའི་གོང་སྲིད་དབང་འཛིན་པ་ནས་བཟུང། ཆེས་མཐོའི་མི་སྣའི་ནང་ལྐོག་ཟ་རུལ་སུངས་དང་ལྐོག་རྔན་ལེན་མཁན་མང་དག་ཞིག་ལ་ཁྲིམས་ཆད་འདྲ་མིན་གྱི་ཐོག་ནས་གཙང་བཤེར་བྱས་དང་བྱེད་བཞིན་ཡོད་པ་རེད། ཡང་རྒྱ་ནག་གཞུང་འབྲེལ་བརྙན་འཕྲིན་ལས་ཁུངས་ཀྱིས་བརྗོད་པའི་ནང། རྒྱ་ནག་གི་དངུལ་ཁང་ཆེན་མོའི་འགོ་ཁྲིད་ཟུར་པ་ཐེན་ཧུའུ་ཡུ་ཡིས་ལྐོག་རྔན་ལེན་ཡོད་པ་མ་ཟད། ལོ་བཅུ་ཕྲག་འགའ་ཤས་ནང་དབང་ཆ་བེད་སྤྱོད་ལོག་པར་བཏང་ཡོད་པ་དང་གསང་བའི་ཡིག་ཆ་ལྐོག་ཏུ་བེད་སྤྱོད་བྱས་ནས་ཚོང་ལས་གཉེར་བ་དང་ཚོང་ལས་ཁང་གི་གསང་བ་རྣམས་གཞན་ལ་མཁོ་སྤྲོད་བྱས་པ་སོགས་ཀྱི་ཉེས་མིང་ཐོག་ནས་ཁྲིམས་ཐག་བཅད་ཡོད་པའི་སྐོར་རྒྱ་ནག་གཞུང་འབྲེལ་སི་སི་ཏི་བྷི་ཡིས་གནས་ཚུལ་སྤེལ་འདུག་ཨ་མི་རི་ཀའི་ལྷོ་ཕྱོགས་ས་མཚམས་བརྒྱུད་ནས་མེག་སི་ཀོ་ཡུལ་ནས་ཁྲིམས་འགལ་གྱི་ཐོག་ནས་ཨ་མི་རི་ཀའི་ནང་ལ་གནས་སྤོས་ཆེད་འཛུལ་མཁན་རྒྱ་རིགས་ཇེ་མང་དུ་འགྲོ་བཞིན་ཡིན་འདུག་དེ་ཡང་སི་བྷི་ཨེས་གསར་ལས་ཁང་གིས་ཕྱི་ཚེས་བཞི་ཉིན་གནས་ཚུལ་སྤེལ་བའི་ནང་ཨ་མི་རི་ཀའི་ལྷོ་ཕྱོགས་ས་མཚམས་བརྒྱུད་ནས་ཨ་མི་རི་ཀའི་ནང་ལ་གཞིས་སྤོས་ཆེད་ཡོང་མཁན་དེ་སྔ་བྱུང་མྱོང་མེད་པའི་ཧ་ཅང་མང་དུ་འགྲོ་བཞིན་ཡིན་འདུག་སྔ་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོར་ཨ་མི་རི་ཀའི་སྒོ་ཁྲལ་དང་ས་མཚམས་སྲུང་སྐྱོབ་ལས་ཁང་གིས་ཐོ་འགོད་བྱས་པའི་ནང། ལྷོ་ཕྱོགས་ས་མཚམས་བརྒྱུད་ནས་ཨ་མི་རི་ཀའི་ནང་ལ་འཛུལ་ཐབས་བྱ་མཁན་མི་གྲངས་ས་ཡ་གཉིས་དང་ཕྱེད་ཀ་ཙམ་བྱུང་ཡོད་པ་རྣམས་འཕྲལ་དུ་བཀག་སྐྱིལ་དོ་དམ་གནང་བའམ་ཡང་ན་ཕྱིར་སློག་བཏང་བ་སོགས་གནང་ཡོད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་བཀོད་སྒྲིག་གནང་མཁན་ལྷུན་གྲུབ་ཚེ་རིང་ལགས་དང། ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་གུས་པ་ཚེ་དབང་དངོས་གྲུབ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག་གསན་པར་ཐུགས་རྗེ་ཆེ།